ད་ང་རང་ཚོའི་གི་ཡིད་སྐྱོ་བའི་གནས་ཚུལ་ལབ་ནའི་མི་འདུག་ད་ཅིག་གི་སེམས་སྐྱོ་བའི་གནས་ཚུལ་ད་ལྟ་རྒྱ་གར་གི་གློག་བརྙན་འཁྲབ་མཁན་གྲགས་ཅན་ད་ལྟ་སུ་ཤཱན་སིང་རཱཇ་པུད་ཁོ་རང་ད་ཉེ་ཆར་རང་དུ་ཕྱིན་ནས་ཅིག་གི་མ་བདེ་བ་བྱས་ནས་ཨ་ནི་དུ་སུ་འདས་གྲོངས་སུ་ཕྱིན་པ་རེད་ད་འདས་གྲོངས་སུ་ཕྱིན་རྒྱུ་དེ་ད་ད་མང་ཆེ་བའི་ཅིག་གི་གནས་ཚུལ་འདུག་ཅིག་ད depression ལབ་ཀྱི་འདུག depression ལབ་ནའི་མི་འདུག་ད་སེམས་ངལ་སེམས་ཀྱི་དཀའ་ངལ་ལབ་ནའི་མི་འདུག་ད་ག་ལབ་རེད་ད་འདིའི་ཚིག་ལ་དམིགས་བསལ་དེ་འདྲ་གསལ་པོ་གང་ལབ་ཐུབ་མི་འདུག་རོ། ད་འདི་ངེད་ཀྱིས་བརྗོད་གཞི་འདི་བཤད་དགོས་པའི་ཀྱི། དགོས་པ་རྒྱུ་མཚན་གཙོ་བོ་འདི། ད་ཁོ་གཅིག་པོ་མ་རེད་ད་ལྟའི་ཆ་ལ་ཅིག་མ་ཕྱི་བལྟས་ཅིག་མིག་བལྟས་པ་ཡིན་ན། ཡུལ་གྲུ་ག་བ་ག་ས་ལ་ནི་གཞི་འདིའི་གི་རྐྱེན་གྱིས་སོ་སོ་སོ

ཕར་ཕྱོགས་མི་དེ Depression ཡོད་པ་ཡིན་ན་ཨ་ནི་ཁོ་ལ་ནད་རྟགས་ལབ་ནའི་མི་འདུག་ད་རྟགས Symptoms ག་རེ་ག་རེ་ཡོད་མེད་ཨ་ནི་ང་རང་ཚོའི་ངོས་ནས་ད་སྨན་གི་ཐོག་ལ་ད་ངས་དེ་འདྲའི་གི་བཤད་ཐུབ་མ་རེད་བ་ཡིན་ནའི་ལས་ང་རང་ཚོའི་གི་ཅིག་གི་གྲོགས་པོ་གྲོགས་མོ་ཕ་མ་སྤུན་མཆེད་ཅིག་ཡིན་པའི་ཆ་ནས་འགན་ག་རེ་ཡོད་མེད་དེའི་སྒང་ལ་ངས་ཁྱུག་ཙམ་ཅིག་ངས་བཤད་དགོས་བསམ་སོང་རྣམ་པ་ཚོ་ཐུགས་ལྷོད་ལྷོད་བྱས་ནས་གསན་རོགས་གནང་ལབ་ནས་ཞུ་བའི་ཡིན། ད་དང་པོ་དེ་ལ depression ལབ་ན་ག་རེ་བྱས་ནས་ལབ་ཀྱི་ཡོད་རེད་ང་རང་ཚོ་ཅིག་གི་སེམས་འཁྲུག་འགྲོ་ཡ་དང་སེམས་ནང་ལོགས་ལ་སྦུ་སུབ་དོད་པོ་ཆགས་འགྲོ་ཡ་དང་ལྗིད་ཁོག་ཆེན་པོ་ཆགས་གནས་སྟངས་ཅིག་འདུག་ད་འདི་ཡི་རྒྱུ་མཚན་མི་སོ་སོ་ལ་དཀའ་ངལ་ཆེ་འབྲིང་ཆུང་གསུམ་འདྲ་མི་འདྲ་ཡོད་རེད་ཨ་ནི་དཀའ་ངལ་འདྲ་མི་འདྲ་ཡོང་སྲིད་པ་རེད་དཔེར་ན་ཆ་བཞག་པ་ཡིན་ན་ད་མི་གཅིག་ལ་ཆ་བཞག་པ་ཡིན་ན། ཁོ་རང་གི་དུས་རྒྱུན་གྱི་འཚོ་བའི་ནང་ལ་ད་མི་ཚང་མ་སོ་སོ་སོ་ལས་ཀ་ཅིག་བྱེད་བསྡད་ཡོད་རོ། སོ་སོ་སོ་ལས་ཀ་ནང་ལ་ཐིམ་སྡོད་དུས་ལས་ཀ་གི་དཀའ་ངལ་ཡོང་སྲིད་པ་རེད། ཨ་ནི་གཅིག་གི་རིགས་གཅིག་དུས་རྒྱུན་དུ་ད་ཅིག་གི་ཆང་རག་ལ་སོགས་པ་ད་དེ་འདྲའི་ཤུགས་ཆེན་པོ་བཏུང་ནས་ཨ་ནི་གཅིག་དེ་འདྲའི་གི་གནས་སྟངས་ཡང་ཡོང་གི་འདུག

ལགས་སོ་ཨ་ནི་གཞན་པ་རྐྱེན་ཅིག་དེ་ཆགས་ཀྱི་འདུག་ཨ་ནི་སོ་སོ་ཡང་མཚམས་མཚམས་ཅིག་གི་ལས་ཀ་ཡིན་ནའི་རེད་ག་རེ་ཡིན་ནའི་ད་ཅིག་མ་འགྲུབ་པ་ཆགས་པ་ཡིན་ན་ཨ་ནི་སེམས་ཤུགས་ཆག་ཨ་ནི་ཅིག་སྦུ་སུབ་དོད་པོ་དེ་ཨ་ནི་རང་བཞིན་གྱི་ཅིག་ས་ས་ས་ཨ་ནི་རྗེས་ལ་ཐ་མ་དེ་ལ་གར་འགྲོ་ཡ་ཅིག་ཡོད Depression གི་ཨ་ནི་སོ་སོ་སོ་ཅིག་མེད་པ་བཟོ་ཡ་ཅིག་ཡོད་ཧོ་དེ་འདྲའི་ཡང་ཡིན་སྲིད་པ་རེད། ཡང་སྐབས་རེ་ང་ཚོ་ཕར་ཚུར་དགའ་བོ་དགའ་མོ་ལབ་ནའི་མི་འདུག་ཨ་ནི་རྒྱ་གར་ནང་ལོགས་ལ་དེ་འདྲའི་ཤུགས་ཆེན་པོ་ཅིག་ཡོད་རེད་ད་ལྟ་རྒྱ་གར་གཅིག་པུ་ཡིན་མ་རེད་ད་རྒྱལ་ཁབ་གཞན་པ་ནང་ལ་ད་ངས་དེ་འདྲའི་གོ་ཚོད་མ་སོང་ད། གཅིག་གི་བུ་དང་བུ་མོ་ཕར་ཚུར་འཆམ་མ་འཆམ་གནས་སྟངས་དང་ཨ་ནི་གཅིག་གི་ཆང་ས་གཅིག་མི་ཚེ་མཉམ་དུ་བསྡད་མ་ཐུབ་པའི་གནས་སྟངས་དང་ཨ་ནི་སོ་སོ་སོ་གཅིག་གི། སྲོག་དེ་ལ་ཐུག་ཡག་གི་དེ་འདྲའི་གནས་སྟངས་ཡོད་རེད། ཡང་མཚམས་རེ་ད་ལྟ་ཅིག་གི་མི་སོ་སོ་གི་ང་ཚོའི་མིའི་གི་གཟུགས་པོ་འདི་ཨ་ནི་སྐྱེ་བ་མི་རྟག་པ་ཡིན་དུས་སྐབས་སུ་གཟུགས་པོ་ལ་ན་ཚ་འདྲ་མི་འདྲ་ཡོད་རེད་ད་ཅིག་གི་གཅིན་སྙི་གི་ན་ཚ་ལབ་པ་ད་ཁྲག་ཤེད་ན་ཚ་ལབ་པ་ད་སྙིང་གི་ན་ཚ་མཁལ་མ་ད་ན་ཚ་འདྲ་མི་འདྲ་ཡོད་རེད་ད་ན་ཚ་འདྲ་མི་འདྲ་ཡོད་པའི་རྐྱེན་གྱིས་ཨ་ནི་མི་འདི་ཅིག། ད་སྡུག་བསྔལ་ལ་ནི་མི་འདུག་ཨ་ནི་སོ་སོ་སོ་ད་ང་ལ་ད་ན་ཚ་དེ་འདྲ་དཔེ་མང་པོ་འདུག་ད་ང་ཅིག་གི་དེ་ནི་ཆོ་མི་འདུག་ད་སོ་སོ་སོ་ཅིག་བུ་ཚོ་ལྟོགས་པོ་དེ་ཨ་ནི་ཅིག་དེ་འདྲའི་གི་དཀའ་ངལ་ཤུགས་ཆེན་པོ་ཅིག་གིས་ཨ་ནི་ཐ་མ་དེ་ལ་ཅིག་སོ་སོ་སོ་ཅིག་མེད་པ་བཟོ་ཡ་ཅིག་ཡོད་རེད་བ་དེ་འདྲའི་གནས་སྟངས་མང་པོ་ཅིག་ཆགས་ཀྱི་འདུག་ཅིག་ད་ལྟ་ཡང་སོ་སོ་ནང་མི་ནང་ལོགས་གི་གནས་སྟངས་དང་ནང་མི་གི་ཕར་ཚུར་འཆམ་མ་འཆམ་ད་ནི་དེ་འདྲའི་ལ་ཡི་ད་སྡུག་ཕྱིན་མ་རིམ་པས་མ་བལྟས་པ་ཡིན་ན་ད་གནས་སྟངས་ག་རེ་ཡིན་ཡོང་སྲིད་པ་རེད་ཤག།

ད་རྟགས་འདི་ལ་དབྱེ་བ་དཔེ་མང་པོ་འདུག་ར་བ་ཡིན་ནའི་ངས་འདིའི་ནང་ལོགས་ལ་ཚང་མ་མ་བཤད་པ་བྱས་ང་རང་ཚོ་གི་མིག་གིས་མཐོང་ཐུབ་པ་དང་ང་རང་ཚོ་གི་ཅིག་གིས་མྱོང་ཐུབ་པའི་གི་གལ་སྲིད་མི་ཕ་ཕྱོགས་འདི་ལ་ཅིག་གི་དུས་རྒྱུན་དང་མ་འདྲ་བའི་ཁོ་འགྱུར་བ་ཅིག་ཐེབས་དུས་རྒྱུན་དང་མ་འདྲ་བའི་ཁོ་རང་ཅིག་སེམས་ཁམས་རིག་པའི་ཐོག་ནས་ཡིན་ནའི་རེད་ད་ག་ནང་བཞིན་གྱི་ཅིག་གི་བྱེད་སྟངས་ཡིན་ནའི་རེད་ཅིག་གི་ཉོབ་སྣང་ཡིན་ནའི་རེད་ག་རེ་ཡིན་ནའི་ཅིག་ང་ཚོ་གི་ངོས་ནས་དོ་སྣང་བྱེད་དགོས་ཡའི་རིགས་ཁ་ཤས་ཅིག་འདུག།

ད་མི་གསུམ་བཞི་བསྡད་ཡོད་ན་ཁྱོད་རང་སྐད་ཆ་བཤད་བསྡད་ཡོད་ན་ཁོ་ཁོ་རང་ལ་ཟུར་ལ་བསྡད་ཨ་ནི་འཐོམ་བསྡད་ཨ་ནི་ཅིག། ཁྱོད་རང་གིས་དྲི་བ་བཀོད་ནའི་ལན་དུས་ཚོད་ཏག་ཏག་ལ་མ་བརྒྱབ་ཏོག་ཙམ་རྗེས་ལུས་ཐེབས་འགྲོ་འདྲ་བོ་ད་ད་དེ་འདྲའི་གནས་སྟངས་མང་པོ་ཅིག་ཆགས་ཀྱི་འདུག་ད་ཨ་ནི་ཅིག་ཨ་ནི་གཉིད་མ་ཤོར་བས་ཅིག།

ངས་ང་རང་གི་བསམ་བློ་བཏང་ན་དེ་འདྲའི་ཡིན་གྱི་མ་རེད་བསམ་གྱི་འདུག་རོ། Depression ལབ་ཡ་དེ་གཅིག་བྱས་གཉིས་བྱས་གསུམ་བྱས་བཞི་བྱས་མི་གཞན་པ་ལ་བཤད་མ་ཕོད་ཨ་ནི་སོ་སོ་གཅིག་པོ་དེ་ཨ་ནི་གཅིག་གི་ད་ང་ད་དེ་མི་ཚེ་ནང་སྟོང་པ་རེད་ཤག་ང་གཅིག་པོ་རེད་ཤག་ང་ལ་དེ་འདྲའི་བྱེད་མཁན་སུ་གང་ཅིག་མི་འདུག་ཨ་དེ་འདྲའི་ལབ་ནས་ཨ་ནི་ཅིག་བསགས་བསགས་བསགས་ཨ་ནི་རྗེས་ལ་འཐོར་འགྲོ་ཡ་ཅིག་ཡོད་འཐོར་དུས་སྐབས་སུ་ཕྱི་དྲགས་ཚར་ད་ཁོ་གི་ད་ཐག་བཅད་ཚར་ད་ང་བསྡད་ཀྱི་མིན་ལབ་ཡ་ཅིག་ཡོད་པ་འོ་དེ་འདྲའི་གི་གནས་སྟངས་ཤུགས་ཆེན་པོ་ཅིག་ཆགས་ཀྱི་འདུག་རོ། ད་འདི་ལ Treatment ལབ་ནས་མི་འདུག་ད་ཅིག་ག་ལ་འོར་ད།

ཕ་རོལ་མ་མི་གཅིག་ལ་ད་ཁྱོད་རང་གིས་འདི་ཚོ Symptoms ཆ་ཚང་མཐོང་བ་ཡིན་ན། ད་ཁྱོད་རང་གྲོགས་པོ་ཡིན་ན་རེད་གྲོགས་མོ་ཡིན་ན་རེད་ཕ་མ་ཡིན་ན་རེད་ཨ་ནི་ཅོ་ཅོ་ཨ་ཅག་ག་རེ་ཡིན་ནའི་ང་ཚོའི་ངོས་ནས་བྱེད་དགོས་ཡས་དེ་མི་ཕ་རོལ་པ་དེ་ལ་བྱེད་དགོས་ཡས་དེ་ག་རེ་ག་རེ་རེད་ཤག་ལབ་པ་ཡིན་ན་ད་ང་ཚོས་གི་སྨན་དེ་འདྲས་སྤྲད་དོས་དེ་འདྲས་ད་ཁས་བྱེད་ཐུབ་མ་ཡིན་ནས་ན་ང་ཚོའི་ངོས་ནས་བྱེད་དགོས་ཡས་དེ་ཨ་ནི་ཁོ་རང་ཚོ་ལ། མཉམ་དུ་བསྡད་བྱས་ནས་ཁོ་རང་ཚོ་ལ་དུས་ཚོད་བཏང། ཨ་ནི་ཁོ་རང་ཚོ་ལ་ཅིག་གིས་བདེ་བོ་བཟོས་བྱོས་རོ། འོ་འདི་དུས་ཚོད་བཏང་ཡ་འདི་ངས་གལ་ཆེན་པོ་ཞེ་པོ་རེད་བསམ་གྱི་འདུག་རོ། ཨ་ནི་ཅིག་ཁོ་རང་ལ། ལས་ཀ་ཆུང་ཆུང་ཆུང་ཆུང་ནམ་རྒྱུན་གྱི་བྱེད་བསྡད་དེ་འདྲ་ལས་ཀ་དེ་འདྲ་ཡོད། ལས་ཀ་ཆུང་ཆུང་ཆུང་ཆུང་སྤྲད་པ་ཡིན་ན་ཁོ་རང་ཅིག་མགོ་གཡེང་བྱས། ཨ་ནི་ཅིག་ལས་ཀ་དེ་ལ་ཅིག་འཐོམ་བསྡད་བྱོས་རོ། དེ་འདྲའི་ཡང་བྱས་འདུག། ཨ་ནི་གཅིག་གིས་ཁོ་རང་མཉམ་དུ་ཕྱིན་ཨ་ལུས་རྩལ་རྩེ་སྦྱོར་བ་ལུས་རྩལ་རྩེ་དེ་ཤུགས་ཆེན་པོ་ཞིག་ཕན་ཐོགས་འདུག་གཅིག་ང་ཚོ་ཕར་ཤིང་ནགས་ནང་ལ་གོམ་པ་འགྲོ་གོམ་པ་རྒྱག་འགྲོ་ལ་སོགས་པ་དང་ཨ་ནི་གཅིག་ཞོགས་ཀས་སྔ་པོ་དང་ཡང་དགོང་དག་ཕྱི་པོ་གཅིག་གོམ་པ་རྒྱག་འགྲོ་ཡས་དང་དེ་ཚོ་མཉམ་དུ་འགྲོ་ཡས་སྦྱོར་བ་ཁོ་རང་མཉམ་དུ་ལ་གཙོ་བོ་དུས་ཚོད་བཏང་རོ་བ་ཨ་ནི་ཁ་ལག་རིག་ཁ་ལག་ཞིག་ཡིན་པ་ཡིན་ན་གཅིག་གིས་ཁ་ལག་བཅུད་དང་ལྡན་པ་ཞིག་གཅིག་ཡོད་རོ་བ་ཨ་ནི healthy food ལབ་ཀྱི་རོ་བ་ང་ཚོ་དབྱིན་སྐད་ཐོག་ནས་གོ་བ་དེ་འདྲས་སྤྲད་ལ་སོགས་པ་དང་ཨ་ནི་གཙོ་བོ་དེ།

དངོས་གནས་ཅིག་གིས་སྐྱབས་མགོན་རིན་པོ་ཆེ་དུས་རྒྱུན་དུ་གསུང་བ་ནང་བཞིན་ལབ་ཆོག་གི་རེད་བསམ་གྱི་འདུག་ལགས་སོ་ཨ་ནི་རྣམ་པ་ཚོ་ག་པར་བཞུགས་ཡིན་ནའི་ཅིག་ཅེས་སེམས་པ་ལྷོད་ལྷོད་བྱས་ནས་རོ་ཨ་ཅིག་མི་གཞན་པ་ལ་ག་ཚོད་ཀྱིས་ཕན་ཐོགས་ཐུབ་ཕན་ཐོགས་ཨ་ནི་ཅིག་སེམས་པ་སྐྱིད་པོའི་ངང་ནས་རོ་ཨ་ཅིག་གིས་གཙོ་བོ་འདི་ང་རང་གིས་ག་རེ་བསམ་གྱི་འདུག་ལབ་བ་ན་སོ་སོ་ལ་ག་རེ་ཡོད་པ་ཅིག་ཡོད་རེད་ང་ཚོ་ནང་པའི་ཆོས་ནང་ལ་ཡོད་རེད་ཆོག་ཤེས་ལབ་ཡ་ཅིག་ཡོད་རེད་ཚིག་འདི་ངས་ཚིག་འདི་དཔེ་ལྗིད་ཁོག་ཆེན་པོ་མཐོང་གི་འདུག་སོ་སོ་ལ་ག་རེ་ཡོད་པ་འདི་འདོད་པ་ཁེངས་རོ་ཨ་དེའི་གི་སྒང་ལ་སོ་སོ་ཅིག

གཏམ་བཤད་ཀྱི་ལེ་ཚན་འདི་ཞོགས་པ་གསན་གྱི་ཡོད་པ་ཡིན་ན་ཞོགས་པ་བདེ་ལེགས་དང། ཉིན་གུང་དུ་ཅིག་གསན་གྱི་ཡོད་ན་ཉིན་གུང་བདེ་ལེགས་དང་དགོང་དྲོ་གསན་གྱི་ཡོད་ན་དགོང་དྲོ་བདེ་ལེགས་ལབ་ནས་ཞུ་ཡས་ཡིན། ད་དེ་རིང་གི་གཏམ་བཤད་ཀྱི་ལེ་ཚན་འདིའི་གི་ནང་ལོགས་ལ་ད་ང་རང་ཚོའི་གི་ཡིད་སྐྱོ་བའི་གནས་ཚུལ་ལབ་ནི་མི་འདུག་ད་ཅིག་གི་སེམས་སྐྱོ་བའི་གནས་ཚུལ་ད་ལྟ་རྒྱ་གར་གྱི་གློག་བརྙན་འཁྲབ་མཁན་གྲགས་ཅན།

ངེད་ལས་ལྷག་ག་ཤེས་ཀྱི་ཡོད་ཀྱི་རེད་དེ་ཡིན་ནའི་ལས་ད་ངེད་ཀྱིས་ད་ཅིག་དྲན་གསོ་ལབ་ནི་མི་འདུག་བསྐྱར་སྦྱོང་ལབ་ནི་མི་འདུག་ངེད་ཅིག་གི Depression འདི་ག་འདྲས་བྱས་ནས་ཡོང་དགོས་པ་རེད་ཨ་ནི་རྒྱུ་རྐྱེན་ག་རེ་ལ་བརྟེན་ནས་ཡོང་དགོས་པ་རེད་ཨ་ནི་གལ་སྲིད་ཕར་ཕྱོགས་མི་དེ Depression ཡོད་པ་ཡིན་ན་ཨ་ནི་ཁོ་ལ་ནད་རྟགས་ལབ་ནི་མི་འདུག་ད་རྟགས Symptoms ག་རེ་ག་རེ་ཡོད་མེད་ཨ་ནི་ང་རང་ཚོའི་ངོས་ནས་ད་སྨན་གྱི་ཐོག་ནས་ད་ངས་དེ་འདྲའི་གི་བཤད་ཐུབ་ཀྱི་མ་རེད་བ་ཡིན་ནའི་ལས་ང་རང་ཚོས་ཀྱི་ཅིག་གྲོགས་པོ་གྲོགས་མོ་ཕ་མ་སྤུན་མཆེད་ཅིག་ཡིན་པའི་ཆ་ནས་འགན་ག་རེ་ཡོད་མེད་འདིའི་སྒང་ལ་ངས་ཁྱུག་ཙམ་ངས་བཤད་དགོས་བསམ་སོང་རྣམ་པ་ཚོ་ཐུགས་ལྷོད་ལྷོད་བྱས་ནས་གསན་རོགས་གནང་ལབ་ནས་ཞུ་ཡས་ཡིན། ད། དང་པོ་དེ་ལ Depression ལབ་ན་ག་རེ་བྱས་ནས་ལབ་ཀྱི་ཡོད་རེད་ང་རང་ཚོ་ཅིག་གི་སེམས་འཁྲུགས་འགྲོ་ཡས་དང་སེམས་ནང་ལོགས་ལ་བུ་གཟུགས་རྡོ་པོ་ཆགས་འགྲོ་ཡས་དང་ཨ་ནི་ལྗིད་ཁོག་ཆེན་པོ་ཆགས་གནས་སྟངས་ཅིག་འདུག་ད་འདི་ཡི་རྒྱུ་མཚན་མི་སོ་སོ་ལ་དཀའ་ངལ། ཆེ་འབྲིང་ཆུང་གསུམ་འདྲ་མི་འདྲ་ཡོད་རེད། ཨ་ནི་དཀའ་ངལ་འདྲ་མི་འདྲ་ཡོང་སྲིད་པ་རེད་དཔེར་ན་ཆ་བཞག་བ་ཡིན་ན་ད་མི་གཅིག་ལ་ཆ་བཞག་བ་ཡིན་ན། ཁོ་རང་གི་དུས་རྒྱུན་གྱི་འཚོ་བའི་ནང་ལ་ད་མི་ཚང་མ་སོ་སོ་སོའི་ལས་ཀ་ཅིག་བྱས་བསྡད་ཡོད་རོ། སོ་སོ་སོའི་ལས་ཀ་ནང་ལ་ཐིམ་བསྡད་དུས་ལས་ཀ་གི་དཀའ་ངལ་ཡོང་སྲིད་པ་རེད། ཨ་ནི་གཅིག་གིས་རིགས་གཅིག། དུས་རྒྱུན་དུ་ད་ཅིག་གི་ཆང་རག་ལ་སོགས་པ་དང་དེ་འདྲའི་ཤུགས་ཆེན་པོ་བཏུངས་ནས་ཨ་ནི་ཅིག་དེ་འདྲའི་གི་གནས་སྟངས་ཡང་ཡོང་གི་འདུག་ཨ་ནི་ཅིག་ད་ལྟ་རྒྱ་གར་ནང་ལོགས་ལ་ཟེར་བ་ཡིན་ན་སློབ་ཕྲུག་དང་ད་ཅིག་སློབ་སྦྱོང་བྱེད་མཁན་མང་ཆེ་བ་ཅིག་ཨ་ནི་སོ་སོའི་གི་ནམ་རྒྱུན་གི་ཅིག་དཀའ་ལས་ཤི་མ་ཤི་རྒྱབ་ཨ་ནི་བརྒྱ་ཆ་འདི་གང་འཚམ་ཞིག་གི་སླེབས་མ་ཐུབ་དུས་ཨ་ནི་སོ་སོ་སོ་ཅིག་སེམས་ཁྲལ་དངངས་སྐྲག་ཨ་མཉམ་དུ་སོ་སོ་སོ་འདི་མི་གཞན་པ་ལ་བཤད་མ་ཐུབ་ཨ་སོ་སོ་རང་ཞིག་གིས་ངེད་རང་ཚོར་ལོས་ད་ངས་དེ་འདྲའི་མང་པོ་ཡོད་རེད་ལ་སོགས་ཨ་ནི་གཞན་པ་སྐད་ཅིག་དེ་ཆགས་ཀྱི་འདུག་ཨ་ནི་སོ་སོ་ཡང་མཚམས་མཚམས་ཅིག་གི་ལས་ཀ་ཡིན་ནའི་རེད་ག་རེ་ཡིན་ནའི་ད་ཅིག་མ་འགྲུབ་པ་ཆགས་པ་ཡིན་ན་ཨ་ནི་སེམས་ཤུགས་ཆག་ཨ་ནི་ཅིག་བུ་སུ་དོག་པོ་དེ་ཨ་ནི་རང་བཞིན་གྱིས་ཅིག་བསགས་བསགས་བསགས་ཨ་རྗེས་ལ་མཐའ་མ་དེ་ལ་གས་འགྲོ་ཡ་ཅིག་ཡོད་ཨ depression གིས་ཨ་ནི་སོ་སོ་སོ་ཅིག་མེད་པ་བཟོ་ཡ་ཅིག་ཡོད་ཨོ་དེ་འདྲའི་ཡང་ཡིན་སྲིད་པ་རེད་ཡང། སྐབས་རེ་ང་ཚོ་ཕར་ཚུར་དགའ་བོ་དགའ་མོ་ལབ་ནས་མི་འདུག་ཨ་ནི་རྒྱ་གར་ནང་ལོགས་ལ་དེ་འདྲའི་ཤུགས་ཆེན་པོ་ཅིག་ཡོད་རེད་ད་ལྟ་རྒྱ་གར་གཅིག་པུ་ཡིན་གྱི་མ་རེད་ད་རྒྱལ་ཁབ་གཞན་པ་ནང་ལ་ད་ངས་དེ་འདྲའི་གོ་ཚོད་མ་སོང་ད། གཅིག་གི་བུ་དང་བུ་མོ་ཕར་ཚུར་འཆམ་མ་འཆམ་གནས་སྟངས་དང་ཨ་ནི་གཅིག་གི་ཆང་ས་གཅིག་མི་ཚེ་མཉམ་དུ་བསྡད་མ་ཐུབ་པའི་གནས་སྟངས་དང་ཨ་ནི་སོ་སོ་སོ་གཅིག་གི། སྲོག་དེ་བློས་གཏོང་ཡག་གི་དེ་འདྲའི་གནས་སྟངས་ཡོད་རེད། ཡང་མཚམས་རེ་ད་ལྟ་ཅིག་གི་མི་སོ་སོ་གི་ང་ཚོའི་མིའི་གི་གཟུགས་པོ་འདི་ཨ་ནི་སྐྱེ་བ་མི་རྟག་པ་ཡིན་དུས་སྐབས་སུ་གཟུགས་པོ་ལ་ན་ཚ་འདྲ་མི་འདྲ་ཡོད་རེད་ད་ཅིག་གི་གཅིན་སྙི་གི་ན་ཚ་ལབ་པ་ད་ཁྲག་ཤེད་ན་ཚ་ལབ་པ་ད་སྙིང་གི་ན་ཚ་མཁལ་མ་ད་ན་ཚ་འདྲ་མི་འདྲ་ཡོད་རེད་ད་ན་ཚ་འདྲ་མི་འདྲ་ཡོད་པའི་རྐྱེན་གྱིས་ཨ་ནི་མི་འདི་ཅིག། འདི་སྡུག་བསྔལ་ལབ་ནས་མི་འདུག་ཨ་ནི་སོ་སོ་སོ་ད་ང་ལ་ད་ན་ཚ་དེ་འདྲའི་དཔེ་མང་པོ་འདུག་ད་ང་གཅིག་གིས་བསྡད་ནས་ཆོ་མི་འདུག་ད་སོ་སོ་སོ་གཅིག་བུ་ཚུ་དོག་པོ་དེ་ཨ་ནི་གཅིག། དེ་འདྲའི་གི་དཀའ་ངལ་ཤུགས་ཆེན་པོ་གཅིག་གིས་ཨ་ནི་ཐ་མ་འདི་ལ་གཅིག་སོ་སོ་སོ་གཅིག་མེད་པ་བཟོ་ཡ་ཅིག་ཡོད་རེད་བ་དེ་འདྲའི་གནས་སྟངས་མང་པོ་གཅིག་ཆགས་ཀྱི་འདུག་གཅིག་ད་ལྟ་ཡང་སོ་སོ་ནང་མི་ནང་ལོགས་གི་གནས་སྟངས་དང་ནང་མི་གི་ཕར་ཚུར་འཆམ་མ་འཆམ་ད་ཨ་ནི་དེ་འདྲའི་ལ་ཡི་ད་དུ་ཕྱི་མ་རིམ་པས་མ་བལྟས་པ་ཡིན་ན་ད་གནས་སྟངས་ག་རེ་ཡིན་ནའི་ཡོང་སྲིད་པ་རེད་ཤག།

ད་རྟགས་འདི་ལ་དབྱེ་བ་དཔེ་མང་པོ་འདུག་རོ་ཡིན་ནའི་ངས་འདིའི་ནང་ལོགས་ལ་ཚང་མ་མ་བཤད་པ་བྱས་ང་རང་ཚོ་གི་མིག་གིས་མཐོང་ཐུབ་པ་དང་ང་རང་ཚོ་གི་ཅིག་གིས་མྱོང་ཐུབ་པའི་གི་གལ་སྲིད་མི་ཕར་ཕྱོགས་འདི་ལ་ཅིག་གི་དུས་རྒྱུན་དང་མ་འདྲ་བའི་ཁོ་འགྱུར་བ་ཅིག་ཐེབས་དུས་རྒྱུན་དང་མ་འདྲ་བའི་ཁོ་རང་ཅིག་སེམས་ཁམས་རིག་པའི་ཐོག་ནས་ཡིན་ནའི་རེད་དེ་ནང་བཞིན་གྱི་ཅིག་གི་བྱེད་སྟངས་ཡིན་ནའི་རེད་ཅིག་གི་ཉོབ་སྣང་ཡིན་ནའི་རེད་ག་རེ་ཡིན་ནའི་ཅིག་ང་ཚོ་གི་ངོས་ནས་དོ་སྣང་བྱེད་དགོས་ཡག་རིགས་ཁ་ཤས་ཅིག་འདུག།

ད་མི་གསུམ་བཞི་བསྡད་ཡོད་ན་ཁྱོད་རང་སྐད་ཆ་བཤད་བསྡད་ཡོད་ན་ཁོ་ཁོ་རང་ལ་ཟུར་ལ་བསྡད་ཨ་ནི་འཐོམ་བསྡད་ཨ་ནི་ཅིག། ཁྱོད་རང་གིས་དྲི་བ་བཀོད་ནའི་ལན་དུས་ཚོད་ཏག་ཏག་ལ་མ་བརྒྱབ་དེ་ཅིག་རྗེས་ལུས་ཐེབས་ཀྱི་ཡོད་འདྲ་བོ་ད་ད་དེ་འདྲའི་གནས་སྟངས་མང་པོ་ཅིག་ཆགས་ཀྱི་འདུག་ད་ཨ་ནི་ཅིག་ཨ་ནི་གཉིད་མ་ཤོར་བ་ཅིག།

ངས་ང་རང་གི་བསམ་བློ་བཏང་ན་དེ་འདྲའི་ཡིན་གྱི་མ་རེད་བསམ་གྱི་འདུག་རོ། Depression ལབ་ཡ་དེ་གཅིག་བྱེད་གཉིས་བྱེད་གསུམ་བྱེད་བཞི་བྱེད་མི་གཞན་པ་ལ་བཤད་མ་ཕོད་ཨ་སོ་སོ་གཅིག་པོ་དེ་ཨ་ནི་གཅིག་གི་ད་ང་ད་དེ་མི་ཚེ་ནང་སྟོང་པ་རེད་ཤག་ང་གཅིག་པོ་རེད་ཤག་ང་ལ་དེ་འདྲའི་བྱེད་མཁན་སུ་གང་ཅིག་མི་འདུག་ཨ་དེ་འདྲའི་ལབ་ནས་ཨ་གཅིག་བསགས་བསགས་བསགས་ཨ་རྗེས་ལ་འཐོར་འགྲོ་ཡ་ཅིག་ཡོད་འཐོར་དུས་སྐབས་སུ་ཕྱི་དྲགས་ཚར་ད་ཁོ་གི་ད་ཐག་བཅད་ཚར་ད་ང་བསྡད་ཀྱི་མིན་ལབ་ཡ་ཅིག་ཡོད་པ་འོ་དེ་འདྲའི་གི་གནས་སྟངས་ཤུགས་ཆེན་པོ་ཅིག་ཆགས་ཀྱི་འདུག་རོ། ད་འདི་ལ Treatment ལབ་ནས་མི་འདུག་ད་གཅིག་ག་རེ་ལབ་དགོས་རེད་ད།

ཕ་རོལ་པ་མི་གཅིག་ལ་ད་ཁྱོད་རང་གིས་འདི་ཚོ symptoms ཆ་ཚང་མཐོང་བ་ཡིན་ན། ད་ཁྱོད་རང་གྲོགས་པོ་ཡིན་ན་རེད་གྲོགས་མོ་ཡིན་ན་རེད་ཕ་མ་ཡིན་ན་རེད་ཨ་ནི་ཅོ་ཅོ་ཨ་ཅག་ག་རེ་ཡིན་ནས་ང་ཚོའི་ངོས་ནས་བྱེད་དགོས་ཡ་ཞེས་དོ་མི་ཕ་རོལ་པ་དེ་ལ་བྱེད་དགོས་ཡ་དེ་ག་རེ་ག་རེ་རེད་ཤག་ལབ་པ་ཡིན་ན་ད་ང་ཚོ་གིས་སྨན་དེ་འདྲས་སྤྲད་དོ་དེ་འདྲས་ད་ཁས་བྱེད་ཐུབ་མ་ཡིན་ནས་ན་ང་ཚོའི་ངོས་ནས་བྱེད་དགོས་ཡ་དེ་ཨ་ནི་ཁོ་རང་ཚོ་ལ། མཉམ་དུ་བསྡད་བྱས་ནས་ཁོ་རང་ཚོ་ལ་དུས་ཚོད་བཏང། ཨ་ནི་ཁོ་རང་ཚོ་ལ་ཅིག་གིས་བདེ་བོ་བཟོས་བྱོས་རོ། འོ་འདི་དུས་ཚོད་བཏང་ཡ་འདི་ངས་གལ་ཆེན་པོ་ཞེ་པ་རེད་བསམ་གྱི་འདུག་རོ། ཨ་ནི་ཅིག་ཁོ་རང་ལ། ལས་ཀ་ཆུང་ཆུང་ཆུང་ཆུང་ནམ་རྒྱུན་གྱི་བྱེད་བསྡད་དེ་འདྲ་ལས་ཀ་དེ་འདྲ་ཡོད། ལས་ཀ་ཆུང་ཆུང་ཆུང་ཆུང་སྤྲད་པ་ཡིན་ན་ཁོ་རང་ཅིག་མགོ་ཡེངས་བྱས། ཨ་ནི་ཅིག་ལས་ཀ་དེ་ལ་ཅིག་ཐོམ་འགྲོ་བྱོས་རོ། དེ་འདྲས་ཡང་བྱས་འདུག་ཨ་ནི་ཅིག་གིས་ཁོ་རང་མཉམ་དུ་ཕྱིན། ལུས་རྩལ་རྩེད་བྱོས་རོ། ལུས་རྩལ་རྩེད་དེ་ཤུགས་ཆེན་པོ་ཞིག་ཕན་ཐོགས་ཀྱི་འདུག་ཅིག།

ཏོག་ཙམ་བཤད་ཐུབ་པ་ཡིན་ན། ཅིག་གིས་ཐུགས་ཕན་གསོ་གི་མེད་ན་འགྲོ་གཅིག་བསམ་སོང། སོང་ཙང་ངེད་ཀྱིས་དེ་རིང་འདི་གི་བརྗོད་གཞི་འདི་གི་ནང་ལ་གཙོ་བོ་འདི། ཨ་ནི་ང་རང་ཚོ་གི་སེམས་ངལ་ལབ་ན་མི་འདུག Depression འདི། རྒྱུ་རྐྱེན་ག་རེ་ལ་བརྟེན་ནས་སླེབས་ཀྱི་ཡོད་རེད་ཨ་ནི་མི་འདི་ལ་གལ་སྲིད། Depression ལབ་ན་མི་འདུག་ད་དེ་འདྲས་ཅིག་སླེབས་པ་ཡིན་ན་ཨ་ནི། རྟགས་ག་རེ་ག་རེ་ཡོད་རེད་ཟེར་བ་ཨ་ནི་ང་རང་ཚོ་ངོས་ནས་བྱེད་དགོས་པའི་ཅིག་རིགས་ཅིག་ཡོད་ར་ཁོ་རང་ལ་དུས་ཚོད་སྤྲད་ཨ་ནི་ཁོ་རང་ལ་ཅིག་བྱམས་དང་བརྩེ་བའི་ངོས་ནས་སྐྱོང་བ་ཡིན་ན། དངོས་གནས་གཅིག་གིས་སྐྱབས་མགོན་རིན་པོ་ཆེས་དུས་རྒྱུན་དུ་གསུང་བ་ནང་བཞིན་བྱིན་རླབས་འཇུག་གི་རེད་བསམ་གྱི་འདུག་ལགས་སོ་ཨ་ནི་རྣམ་པ་ཚོ་ག་པར་བཞུགས་ཡིན་ནས་ཅིག་བྱས་སེམས་པ་ལྷོད་ལྷོད་བྱས་ནས་རོ་ཨ་ཅིག་མི་གཞན་པ་ལ་ག་ཚོད་ཀྱིས་ཕན་ཐོགས་ཐུབ་ཕན་ཐོགས་ཨ་ནི་ཅིག་སེམས་པ་སྐྱིད་པོའི་ངང་ནས་རོ་ཨ་ཅིག་གིས་གཙོ་བོ་འདི་ང་རང་གིས་ག་རེ་བསམ་གྱི་འདུག་ལབ་པ་ན་སོ་སོ་ལ་ག་རེ་ཡོད་པ་ཅིག་ཡོད་ར་ང་ཚོ་ནང་པའི་ཆོས་ནང་ལ་ཡོད་རེད་ཆོག་ཤེས་ལབ་ཡ་ཅིག་ཡོད་ར་ཚིག་འདི་ངས་ཚིག་འདི་དཔེ་ལྗིད་ཁོག་ཆེན་པོ་མཐོང་གི་འདུག་སོ་སོ་ལ་ག་རེ་ཡོད་པ་འདི་འདོད་པ་ཁེངས་རོ་ཨ་དེའི་གི་སྒང་ལ་སོ་སོ་ཅིག